ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་ལེ་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་ཞིག་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་ས་ག་ཟླ་བའི་ཚེས་བཅོ་ལྔ་དང། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཟླ་བ་དྲུག་པའི་ཚེས་བཅུ་བདུན་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་ཁ་སང་གཟའ་ཉི་མའི་ཉིན་མོ་ཧོང་ཀོང་གི་ནང་མི་མང་ས་ཡ་གཉིས་ཙམ་ཞིག་གིས་རྔམ་སྟོན་ཁྲོམ་སྐོར་བྱས་ཏེ་ཁྲིམས་བྱོལ་བ་རྒྱ་ནག་ཏུ་རྩིས་སྤྲོད་བྱེད་རྒྱུའི་ཁྲིམས་འཆར་ལ་ངོ་རྒོལ་བསྐྱར་དུ་བྱས་ཡོད་པ་སོགས་ཀྱི་ཐོག་གྲོས་གླེང་ཞུ་གི་ཡིན། དེ་རིང་གི་བོད་དོན་གསར་འགྱུར་ནང་དུ་བོད་མདོ་སྨད་མགོ་ལོག་ཁུལ་དུ་ནག་སེལ་གཤེད་བཅོམ་ཟེར་བའི་སྲིད་ཇུས་ཀྱི་འོག་ཏུ་བོད་མི་ཁག་གཅིག་འཛིན་བཟུང་བྱེད་བཞིན་པ་དང་གོང་ས་སྐྱབས་མགོན་ཏཱ་ལའི་བླ་མ་མཆོག་ཁ་ཆེའི་ཚོགས་ཆེན་དུ་ཆིབས་བསྒྱུར་བསྐྱངས་ཏེ་ཤི་ཡ་དང་སུ་ནི་ཆོས་བརྒྱུད་གཉིས་འཆམ་མཐུན་ཡོང་ཐབས་བྱ་དགོས་པའི་གསུང་བཤད་གནང་བའི་གསར་འགྱུར་ཡོད། གྲོས་གླེང་འགོ་འཛུགས་མ་ཞུས་གོང་ལ་གསར་འགྱུར་དེ་ཚོ་གསན་རོགས་གནང། དེ་རིང་གི་གསར་འགྱུར་ཐོག་མ་ལ་ཟླ་བ་འདི་གའི་ཕྱི་ཚེས་བདུན་གྱི་ཉིན་རྒྱ་ནག་གཞུང་གིས་མགོ་ལོག་དར་ལག་རྫོང་དུ། ནག་སེལ་གཤེད་བཅོམ་ཟེར་བའི་སྲིད་ཇུས་ཀྱི་འོག་ཏུ་དར་ལག་རྫོང་སྟག་ཐོག་ཡུལ་ཚོའི་བོད་མི་བཅུ་གསུམ་འཛིན་བཟུང་བྱས་ནས་ད་ལྟ་ཡང་བཀག་ཉར་གྱི་འོག་ཏུ་ཡོད་པ་དང་དེ་བཞིན་དུ་མི་མང་གི་ཁྲོད་དུ་ཆོས་ལུགས་བྱེད་སྒོ་སྤེལ་མི་ཆོག་པའི་སྐོར་བཀའ་རྒྱ་བསྒྲགས་ཏེ་སྲིད་གཞུང་གི་བོད་རིགས་ལས་བྱེད་ཚོས་ཕྲེང་བ་དང་སྲུང་མདུད་སོགས་འདོགས་མི་ཆོག་པ་མ་ཟད་གཞིས་བྱེས་ཁག་ཏུ་ཡོད་པ་ཚོར་འབྲེལ་བ་བྱེད་མི་ཆོག་པ་སོགས་དམ་དྲག་དང་རྟོག་ཞིབ་ཤུགས་ཆེན་པོ་བྱེད་བཞིན་པ་རེད། བོད་ཀྱི་དུས་བབ་ཀྱིས་གནས་ཚུལ་སྤེལ་བ་ལྟར་ན། མི་འདི་དག་ལ་རླངས་འཁོར་གྱི་ནག་ཚོང་ཞེས་པའི་ཉེས་འཛུགས་བྱས་ཡོད་པ་དང་ད་ལྟའི་ཆར་ནག་སེལ་གཤེད་བཅོམ་ཟེར་བའི་ལས་འགུལ་སྤེལ་ཏེ། ཕ་ཡུལ་གྱི་ཕྱོགས་སུ་དམ་དྲག་ཆེན་པོ་བྱེད་ཀྱི་ཡོད་པ་དང་ཟླ་བ་འདི་ཆ་ཚང་ལ་ལས་འགུལ་དེ་སྤེལ་རྒྱུ་ཡིན་པ་རེད། མགོ་ལོག་ཁུལ་དུ་ནག་སེལ་གཤེད་བཅོམ་ཟེར་བའི་ལས་འགུལ་དེ་སྤེལ་ནས་ཟླ་བ་ཁ་ཤས་འགྲོ་བཞིན་ཡོད་པ་དང་ལས་འགུལ་དེ་དང་འབྲེལ་ནས་རྒྱ་ནག་གཞུང་གི་འགོ་ཁྲིད་ཚོ་གྲོང་ཚོ་རེ་རེ་བྱས་ནས་སོང་སྟེ་མི་མང་ལ་ནག་སེལ་གཤེད་བཅོམ་གྱི་དྲིལ་བསྒྲགས་དང་ཚོགས་འདུ་ཡང་དང་བསྐྱར་དུ་བསྡུས་ཡོད། དེ་སྔོན་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གནས་ཚུལ་སྤེལ་ཏེ། རྒྱ་ནག་གཞུང་གིས་མདོ་སྨད་ལ་རེབ་གོང་ཁུལ་དུ་ནག་སེལ་གཤེད་བཅོམ་གྱི་སྲིད་ཇུས་འོག་སྡེ་བ་གཅིག་ནས་བོད་མི་དགུ་འཛིན་བཟུང་དང་ཁྲིམས་ཐག་བཅད་པའི་གནས་ཚུལ་སྤེལ་ཡོད། ཕྱི་ཟླ་བཞི་བའི་ནང་མདོ་སྨད་མཚོ་སྔོན་ཞིང་ཆེན་རྨ་ལྷོ་ཁུལ། རང་རེབ་གོང་རྫོང་གི་མི་དམངས་ཁྲིམས་ཁང་ཟེར་བས་བོད་མི་དགུ་ལ་མི་ལོ་གསུམ་ནས་བདུན་གྱི་བར་གྱི་ཁྲིམས་ཐག་བཅད་ཡོད་པ་དང་རེབ་གོང་ཧོར་རྒྱ་སྡེ་བ་ནས་ཡིན་པའི་བོད་མི་དེ་ཚོར་བཙན་སྐུལ་གྱིས་ཚོང་བརྗེ་བྱེད་དུ་བཅུག་པ་དང་ཧམ་འཕྲོག་གཡོ་ལེན་བྱས་པ། མི་དམངས་དཔུང་སྡེབ་ཀྱིས་སྤྱི་ཚོགས་སྒྲིག་རིམ་ལ་གཏོར་བརླག་བྱས་པ་སོགས་ཀྱི་ནག་ཉེས་བཙུགས་ཡོད། མཚོ་སྔོན་ཞིང་ཆེན་གཅིག་པུའི་ནང་ནས་ནག་སེལ་གཤེད་བཅོམ་ཟེར་བའི་ལས་འགུལ་གྱི་འོག་ཏུ་མི་དྲུག་བརྒྱ་དང་ལྔ་བཅུ་ང་བརྒྱད་འཛིན་བཟུང་བྱས་ཟིན་ཡོད་པ་དང་ཟླ་བ་འདི་གའི་ཕྱི་ཚེས་བཅུའི་ཉིན་བར་དུ་དོགས་ཡོད་ཀྱི་ཉེས་ཅན་སུམ་བརྒྱ་དང་སུམ་ཅུ་སོ་གསུམ་འཛིན་བཟུང་བྱེད་པར་ཆོག་མཆན་བྲིས་ཡོད་པ་རྒྱ་ནག་གཞུང་ཕྱོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་གསར་འགྱུར་དྲ་རྒྱའི་ཐོག་ལ་གནས་ཚུལ་སྤེལ་གསལ་བྱས་ན་འདི་ཟླའི་ཚེས་བཅོ་ལྔ་གཟའ་སྤེན་པའི་ཉིན་མོ་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་གར་རྒྱལ་སྤྱིའི་བསྟི་གནས་ཁང་དུ་རྒྱལ་སྤྱིའི་རང་བཞིན་དང་ལྡན་པའི་ཁ་ཆེའི་ཆོས་ལུགས་མཐུན་སྒྲིལ་གྱི་ཚོགས་ཆེན་ཐོག་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་སྐུ་དྲིན་བསྐྱངས་ཡོད་པ་རེད། དེ་ཉིན་རྒྱལ་སྤྱིའི་ཁ་ཆེའི་ཆོས་ལུགས་ཀྱི་ཚོགས་ཆེན་དེའི་ཐོག་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་ནང་ཁ་ཆེའི་ཆོས་ལུགས་ནང་ཁུལ་སྤྱི་དང་ལྷག་པར་དུ་མགོན་པོ་གང་ཉིད་མཆོག་ལ་དྭགས་ཁུལ་དུ་ཆིབས་བསྒྱུར་ཡང་ཡང་བསྐྱངས་པའི་སྐབས་སུ་ལ་དྭགས་ཀྱི་ནང་ཁ་ཆེ་བ་གྲངས་ཉུང་ཡིན་ན་ཡང། ལ་དྭགས་ཁ་ཆེ་ནང་ཁུལ་ཤི་ཨ་ཏི་དང་སུ་ནི་གཉིས་ཀྱི་བར་འཆམ་མཐུན་བཟང་པོ་ཞིག་མི་རབས་ནས་མི་རབས་བརྒྱུད་དེ་རྒྱུན་སྲུང་ཐུབ་ཐུབ་པ་དེར་ཐུགས་ཡིད་འཕྲོག་པོ་དང་དེ་ལས་བློ་སྐྱེད་བཞེས་ཏེ་འབྱུང་འགྱུར་ལ་དྭགས་ཁ་ཆེ་ནང་ཁུལ་འཆམ་མཐུན་གྱི་གོམས་གཤིས་བཟང་པོ་དེ་གཞི་འཛིན་ཏེ་རྒྱལ་སྤྱིའི་རང་བཞིན་ལྡན་པའི་ཁ་ཆེའི་ཆོས་ལུགས་མཐུན་སྒྲིལ་ཞིག་ལྡི་ལིར་འཚོགས་རྒྱུར་ལམ་སྟོན་མཛད་པ་ལྟར་ད་རེས་དེ་ལྷན་ཚོགས་དེ་ལྟར་གོ་སྒྲིག་ཞུ་ཐུབ་པ་བྱུང་པའི་སྐོར་བཀའ་སློབ་སྩལ་ཡོད་པ་རེད། ད་རེས་ལྡི་ལིར་ཚོགས་པའི་རྒྱལ་སྤྱིའི་རང་བཞིན་དང་ལྡན་པའི་ཁ་ཆེའི་ཆོས་ལུགས་མཐུན་སྒྲིལ་གྱི་ལྷན་ཚོགས་དེ་ནི། ལ་དྭགས་རྒྱལ་ས་གླེའི་ནང་རྟེན་གཞི་བྱས་པའི་ལ་དྭགས་ཀྱི་ཁ་ཆེ་བ་ཚོས་གཙོ་འགན་བཞེས་པའི་ཐོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དཔལ་འབྱོར་གྱི་མཐུན་འགྱུར་གསོལ་བསྩལ་མཛད་པ་བརྒྱུད་དེ་གོ་སྒྲིག་ཐུབ་པ་ཞིག་བྱུང་པ་དང་ལྷན་ཚོགས་ངོ་སྤྲོད་ཀྱི་སྐབས་སུ་ལ་དྭགས་ཁ་ཆེའི་ཤེས་ལྡན་གཙུག་ལག་སློབ་དཔོན་སྐུ་ཞབས Dr Siddiq Wahid མཆོག་གིས་ལྷན་ཚོགས་ངོ་སྤྲོད་ཀྱི་སྐབས་སུ་དེ་སྔ་བོད་རང་བཙན་མ་ཤོར་གོང་དུ་བོད་པའི་ཁ་ཆེ་དང་ནང་པའི་བར་མཐུན་སྒྲིལ་བཟང་པོ་ཞིག་ཡོད་པ་དང་བོད་མི་ཚོས་ཁ་ཆེ་ཞེས་ཐ་སྙད་བེད་སྤྱོད་དེ་ལ་ཡང་ཀཱ་ཤི་མིར་ཞེས་པ་ནས་ཀཱ་ཤིར་དང་དེ་ནས་རིམ་བཞིན་སྒྲ་ཉམས་ཏེ་ཁ་ཆེ་ཞེས་ཆགས་ཚུལ་དང་དེ་བཞིན་བོད་ཀྱི་ཁ་ཆེའི་ཁྱིམ་མཚེས་རྒྱལ་ཁབ་ཏ་ཇི་ཀིས་ཐན་ལ་སྟག་གཟིག་ཟེར་བ་སོགས་སྔ་མ་ནས་འབྲེལ་བ་ཡོད་པའི་སྐོར་དང་ལྷག་པར་བོད་ཀྱི་སྐད་ཡིག་ལ་མཚོན་ན་བོད་ཙམ་མ་ཟད་རྒྱ་གར་གྱི་ཧི་མ་ལ་ཡ་རི་རྒྱུད་ཁུལ་དང་འབྲུག་གི་རྫོང་ཁ་ཟེར་བ་དེ་ལ་ཡང་གཞི་རྩ་བོད་ཡིག་ཡིན་པའི་སྐོར་དང་པ་ཀི་སི་ཐན་གྱི་མངའ་ཁོངས Baltistan གྱི་ནང་དུ་བོད་ཀྱི་སྐད་ཡིག་ད་ལྟ་ཡང་བེད་སྤྱོད་བྱེད་བཞིན་པ་སོགས་གསུངས་ཡོད་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་བསྐྱེད་དམ་བཅའ་གསུམ་གྱི་ཐོག་ནས་བཀའ་སློབ་རིམ་པ་བསྩལ་བ་དང་ད་རེས་ཀྱི་མཛད་སྒོ་དེའི་ཐོག་ལ་རྒྱ་གར་གྱི་སྲིད་འཛིན་ཟུར་པ་སྐུ་ཞབས Hamid Ansari མཆོག་ཕེབས་ཡོད་པ་སོགས་གནས་ཚུལ་ཐོན་འདུག། ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་ཁར་སང་གཟའ་ཉི་མའི་ཉིན་ཧོང་ཀོང་དུ་མི་ས་ཡ་གཉིས་ཙམ་གྱིས་རྔམ་སྟོན་ཁྲོམ་སྐོར་བྱས་ནས་ཁྲིམས་བྱོལ་བ་རྒྱ་ནག་ཏུ་རྩིས་སྤྲོད་བྱ་རྒྱུའི་ཁྲིམས་འཆར་ལ་བསྐྱར་དུ་ངོ་རྒོལ་བྱས་ཡོད་པའི་ཐད་ནས་བགྲོ་གླེང་ཞིག་བྱ་རྒྱུ་ཡིན། ལགས་སོ་ད་ད་རེས་གསར་འགྱུར་ནང་གནས་ཚུལ་ཐོན་གསལ་བྱས་ན་ཧོང་ཀོང་གི་ནང་དུ་གཞི་རྒྱ་ཆེ་བའི་ངོ་རྒོལ་གྱི་ལས་འགུལ་དེ་ཚོ་ཁ་སང་གཟའ་ཉི་མའི་ཉིན་གར་མུ་མཐུད་དེ་བྱུང་ཡོད་རེད་ཁ་ས་བྱུང་པའི་ངོ་རྒོལ་གྱི་ལས་འགུལ་དེའི་ནང་ལ་ཡང་ཁྱོན་བསྡོམས་མི་ས་ཡ་གཉིས་ཙམ་ཞིག་མཉམ་ཞུགས་བྱས་པའི་སྐོར་ལ་གནས་ཚུལ་ཐོན་བཞིན་པ་དང་དེ་ག་ནང་བཞིན་དེའི་གོང་གི་གཟའ་ཉི་མའི་ཉིན་མོ་ལ་ཡང་ཁྱོན་བསྡོམས་མི་ས་ཡ་གཅིག་དང་ཁྲི་གསུམ་ཙམ་ཞིག་མཉམ་ཞུགས་བྱས་ཡོད་པ་དེའི་རྗེས་ལ་ཡང་གཟའ་ལྷག་པའི་ཉིན་གར་ཡང་མི་ཁྲི་ཁ་ཤས་ཤིག་གིས་ཧོང་ཀོང་གི་གྲོས་ཚོགས་ལྷན་ཚོགས་དང་སྲིད་འཛིན་གྱི་འཛིན་སྐྱོང་ལས་ཁུངས་ཀྱི་མདུན་ལ་ཡང་ངོ་རྒོལ་བྱས་ཡོད་པས། གཟའ་ལྷག་པའི་ཉིན་གར་ངོ་རྒོལ་གྱི་ལས་འགུལ་དེ་ཚོའི་སྐབས་སུ་ཧོང་ཀོང་གི་བདེ་འཇགས་ཉེན་རྟོག་མི་སྣས་མི་དམངས་ཀྱི་ཐོག་ལ་ཡ་མཆི་འབྱིན་དུག་རླངས་དང་དེ་ག་ནང་བཞིན་འགྱིག་གི་མེ་མདའ་འཕེན་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པས་ཁ་ས་གཟའ་ཉི་མའི་ཉིན་གར་གྱི་ངོ་རྒོལ་ལས་འགུལ་དེ་ཚོའི་སྐབས་སུ་ངོ་རྒོལ་གྱི་ནང་དུ་ཞུགས་མཁན་ཚོས་ཕྱོགས་གཅིག་ནས་ད་གཙོ་ཆེ་བ་ཉེ་ཆར་གྱི་དགོས་དོན་གཙོ་བོ་དེ། མ་འོངས་པར་ཉེས་ཅན་པ་རྒྱ་ནག་གཞུང་ལ་རྩིས་སྤྲོད་བྱེད་རྒྱུའི་ཁྲིམས་གཞི་དེ་ལ་ཕྱིར་འཐེན་བྱེད་དགོས་ཟེར་ངོ་རྒོལ་སྐད་འབོད་བྱས་པ་དེའི་ཐོག་ལ་ད་དུང་ཁ་སྣོན་ལ་ཡ་ད། ཧོང་ཀོང་གི་སྤྱི་ཁྱབ། ལིང་ཀྲང་ཡུས་ཧྭ་ཡང་ཡ་མན་དབྱིན་ཇིའི་སྐད་ལ་ཁེ་རི་ལེམ་ཁོ་རང་དགོངས་ཞུ་བྱེད་དགོས་ཀྱི་ཡོད་པ་དང་དེ་ག་ནང་བཞིན་གཟའ་ལྷག་པའི་ཉིན་ག་ལ་ཡ་ངོ་རྒོལ་བ་གཞོན་སྐྱེས་གཙོ་བོ་བྱས་པའི་ཐོག་ལ་ཡ་བདེ་འཇགས་ཉེན་རྟོག་མི་སྣས་མཆི་འབྱིན་དུག་རླངས་འབྱིན་པ་སོགས་ཀྱི་དྲག་ཟིང་གི་བྱ་སྤྱོད་དེ་ཚོ་ཐོག་ལ་ཡ་འགན་འཁྲི་རྩད་གཅོད་བྱེད་དགོས་ཟེར་ཡག་གི་རྟ། ཁ་གསོ་རས་སྐལ་པོད། གཙོ་བོ་གསུམ་དེ་ཚོ་གཙོ་བོ་འཛིན་པའི་ཐོག་ནས། ད་མི་དམངས་ཚོས། དུག་ལོག་ནག་པོ་གོན་རྗེས་ངོ་རྒོལ་སྐད་འབོད་དང་དེ་ག་ནང་བཞིན་སྐད་འབོད་འདི་ནང་ཞུགས་མཁན་ཡང། དེ་གོང་གི་གཟའ་ཉི་མ་ལས་ཧ་ཅང་མང་དུ་ཕྱིན་རྗེས་ཁྱོན་བསྡོམས་པའི་ས་ཡ་གཉིས་བྱུང་བ་དེ། ད། རྒྱལ་སྤྱིའི་གསར་འགྱུར་ཐོག་ལ་གནས་ཚུལ་ཛ་དྲག་པོ་ཞིག་དང་དོ་སྣང་ཆེན་པོ་ཅིག་ཆགས་ཡོད་རེད། ཨ་མི་རི་ཀའི་ནེའུ་ཡོག། Times གསར་ཤོག་གིས་ད་རེས་ཧོང་ཀོང་ནང་གི་གནས་ཚུལ་དེ་ཚོའི་ཐོག་ནས་ཧོང་ཀོང་གི་ས་གནས་སྲིད་གཞུང་དང་ཧོང་ཀོང་གི་མང་ཚོགས་བར་ལ་འགལ་ཟླ་ཤུགས་ཆེན་པོ་གཅིག་ཡོད་བཞིན་པ་མཚོན་པ་མ་ཟད་པའི་འགལ་ཟླ་དེ་ཚོ་ཤུགས་ཆེ་རུ་འགྲོ་བཞིན་པ་དང་དེ་ག་ནང་བཞིན་ལྷག་བར་དུ་འབྲེལ་ཡོད་ཀྱི་ཐའེ་ཝན་སོགས་ནས་གནས་ཚུལ་དེ་ཚོའི་ཐོག་ལ་དོ་སྣང་ཆེན་པོ་བྱས་རྗེས། ཐའེ་ཝན་ཆ་བཞག་པ་ཡིན་ན། ད་ད་ལྟའི་ཧོང་ཀོང་གི་གནས་སྟངས་འདི་མ་འོངས་པར་ཐའེ་ཝན་ནང་མ་ཡོང་པ་ལ་ཡང། མི་ཚང་མས་སེམས་འཚབ་དང་དོ་སྣང་བྱེད་ཡུལ་གནས་ཚུལ་ཆེན་པོ་ཅིག་ལ་གྱུར་ཡོད། ཅེས་ཨ་རིའི New York Times ཚགས་ཤོག་གི་ཐོག་ལ་ཡང་འགྲེལ་བཤད་འདི་འདྲ་བྱས་འདུག། འདི་ལྟར་ཐའེ་ཝན་གྱི་ཐད་ནས་ཅིག་ཧོང་ཀོང་གི་གནས་ཚུལ་འདི་ལ་དོ་སྣང་བྱེད་པའི་ཚད་ནས་བཤད་པ་ཡིན་ན། ད་གཟའ་ཟླ་བ་ཟླ་དྲུག་པའི་ཚེས་པ་བཅུ་བདུན་གྱི་ཉིན་མོ་དེ་ལ་ཐའེ་ཝན་གྱི་ཡང་ཅིག་ཁྲིམས་བཟོ་བ་གི་ཚོགས་ཁང་གི་ནང་དུ་ཚོགས་འདུ་ཞིག་ཚོགས་ཏེ་ད་གྲོས་ཆོད་ཅིག་བཞག་ཡོད་པ་དང་གྲོས་ཆོད་དེ་གའི་ནང་དུ། ད་ཧོང་ཀོང་གི་ནང་དུ་ཅིག་ཁྲིམས་བྱོལ་བ་ཕྱིར་རྒྱ་ནག་ལ་རྩིས་སྤྲོད་བྱེད་པའི་ད་ཁྲིམས་འཆར་དེ་ལ། ངོ་རྒོལ་ཡོད་པའི་གསལ་བསྒྲགས་ཤིག་སྤེལ་ཡོད་པ་དང་གསལ་བསྒྲགས་དེ་ནང་དུ་ད་རུང་ཧོང་ཀོང་མི་མང་གི་རང་དབང་གི་མངོན་འདོད་དེ་ལ་རྒྱབ་སྐྱོར་ཡོད་པ་དང་དེར་མ་ཟད་ཧོང་ཀོང་གི་ཅིག་ད་བདེ་སྲུང་མི་སྣ་དེ་ཚོ་གིས་དྲག་སྤྱོད་བཀོལ་ནས་ལས་འགུལ་སྤེལ་མཁན་གྱི་མང་ཚོགས་ཀྱི་སྟེང་དུ་དྲག་གནོན་བྱས་པ་དེ་ལ་ངོ་རྒོལ་ཡོད་ཟེར་ནས་དེར་མ་ཟད་ད་རུང་ད་ཁྲིམས་བྱོལ་བ་ཕྱིར་རྩིས་སྤྲོད་བྱེད་པའི་ད་ཁྲིམས་གཞི་དེ་རྩ་ནས་ཕྱིར་འཐེན་བྱེད་དགོས་ཟེར་ནས་རེ་བ་དེ་བཏོན་འདུག་ད་ཐའེ་ཝན་གྱི་ཁྲིམས་བཟོ་བ་ཚོས་སྤེལ་བའི་གསལ་བསྒྲགས་གི་ནང་དུ་དོན་ཚན་གསུམ་བཀོད་ཡོད་པའི་ནང་གི་དང་པོ་དེ་ནི་ད་ཐའེ་ཝན་གྱི་ཁྲིམས་བཟོ་བ་ཚང་མ་གི་ད་དང་པོ་དེ་ཞང་ཀང་གི་ཅིག་བདེ་སྲུང་མི་སྣ་དེ་ཚོས་དྲག་སྤྱོད་བཀོལ་ནས་མང་ཚོགས་ཀྱི་སྟེང་དུ་ལས་འགུལ་སྤེལ་བ་དེ་ལ་ངོ་རྒོལ་ཡོད་དེར་མ་ཟད་ད་རུང་ཧོང་ཀོང་གི་མི་མང་ཚང་མ་གི་ཅིག་ལག་ན་མཚོན་ཆ་ཏོག་ཙམ་ཟིག་ར་མེད་པར་ཅིག་ངོ་རྒོལ་དང་ད་ཅིག་དམངས་གཙོ་གི་ཆེད་དུ་རྔམ་སྟོན་ཁྲོམ་སྐོར་བྱེད་པ་དེ་ལ་རྒྱབ་སྐྱོར་ཡོད་པའི་རྐྱེན་གྱིས་ད་ཕན་ཚུན་ཕོག་ཐུག་ཡོང་ཡག་གི་གནས་ཚུལ་དེ་ཇེ་འཇམ་དུ་གཏོང་དགོས་ཟེར་ནས་བཀོད་འདུག་ད་དོན་ཚན་གཉིས་པ་དེའི་ནང་དུ་ད་ཧོང་ཀོང་མི་མང་གི་རང་དབང་གི་མངོན་འདོད་ལ་ད་ཅིག་གཟེངས་བསྟོད་དང་རྒྱབ་སྐྱོར་རྗེས་སུ་ཡི་རང་ཡོད་པར་བརྗོད་འདུག་དེར་མ་ཟད་ད་རུང་ད་ཁྲིམས་བྱོལ་བ་ཕྱིར་སྤྲོད་བྱེད་པའི་ལས་འཆར་འདི་གི་སྟེང་དུ་ད་ཧོང་ཀོང་གི་མི་མང་གི་ད་མ་འོངས་པ་གི་དམངས་གཙོ་དང་རང་དབང། ད་ད་རུང་འཛམ་གླིང་སྤྱི་ལ་ཁྱབ་པའི་སྤྱི་ཁྱབ་ཀྱི་རིན་ཐང་དེར་མ་ཟད་ད་རུང་འགྲོ་བ་མིའི་ཐོབ་ཐང་ལ་རྡོག་བརྫིས་བྱེད་པའི་བྱེད་སྟངས་དེ་ཚོ་ཚང་མ་ངོ་རྒོལ་ཡོད་པ་མཚོན་པའི་རྐྱེན་གྱིས་ང་རང་ཚོས་དེ་ལ་རྒྱབ་སྐྱོར་བྱེད་ཀྱི་ཡིན་ཟེར་ནས་བཀོད་འདུག་དོན་ཚན་གསུམ་པའི་ནང་དུ། ད་ཧོང་ཀོང་གི་མི་མང་ལ་ག་དུས་ཡིན་ན་ཡང་ཐའེ་ཝན་མི་མང་གི་རྒྱབ་སྐྱོར་ཡོད་པ་དང། དེར་མ་ཟད་ད་རུང་ཧོང་ཀོང། ཐའེ་ཝན་དེ་ཧོང་ཀོང་ནང་བཞིན་མི་ཆགས་པ་ཡོང་བ་དེ་ལ་ང་རང་ཚོས་དོ་སྣང་བྱེད་ཀྱི་ཡོད་ཟེར་ནས་ཡང་ཐའེ་ཝན་གྱི་ཁྲིམས་བཟོ་ལྷན་ཚོགས་ཀྱི་ངོ་དེབ་ཀྱི་སྟེང་དུའང་གནས་ཚུལ་བཀོད་ནས་ད་ཧོང་ཀོང་མི་དམངས་ཚོ་ཁྱོད་རང་ཚོ་གྲོགས་མེད་ཁེར་རྐྱང་དུ་ལུས་མེད་ཐའེ་ཝན་ནི་ག་དུས་ཡིན་ཡང་ཁྱོད་རང་ཚོ་དང་མཉམ་དུ་ཡོད་ཟེར་ནས་བཀོད་འདུག། ལགས་སོ། ད་ཁ་སང་གཟའ་ཉི་མའི། མང་ཚོགས། ས་ཡ་གཉིས་ཙམ་གྱི་ངོ་རྒོལ་ལས་འགུལ་འདིའི་གྲུབ་འབྲས་ཅིག་ལ་ཡ། ད་ལྟ་ཧོང་ཀོང་གི་སྤྱི་ཁྱབ་ལིང་ཀྲན་ཡོས་ཧྭ་ཡང་མིན་ན་ཨིན་ཇིའི་སྐད་ལ་ཁེ་རི་ལམ་གྱིས་ཁོ་རང་གི་ད་གཟའ་ལྷག་པའི་ཉིན་གར་མང་ཚོགས་ངོ་རྒོལ་བ་གཞོན་སྐྱེས་གཙོ་བོ་གྱུར་པའི་ཐོག་ལ་ཡ། ཉེན་རྟོག་མི་སྣས་ད་མཆི་འབྱིན་དུག་རླངས་དང་དེ་ནང་བཞིན་འགྱིག་གི་མེ་མདའ་བརྒྱབ་པའི་གནས་ཚུལ་དེ་ཚོ་སོགས་ལ། བརྟེན་ནས་ཁོ་རང་གི་ཅིག་སྲིད་ཧོང་ཀོང་ས་གནས་སྲིད་གཞུང་གི་ལས་དོན་བྱེད་ཕྱོགས་ལ་ནོར་འཁྲུལ་ཤོར་ཡོད་པ་ངོས་ལེན་དང་དེ་ག་ནང་བཞིན་སྙིང་ཐག་པ་ནས་ཧོང་ཀོང་གི་མང་ཚོགས་ལ་ཡ་དགོངས་སེལ་ཞུ་གི་ཡིན་བརྗོད་འདུག་ཡིན་ན་ཡང་ད་ཁོ་རང་ལས་ཐོག་ནས་དགོངས་ཞུ་དགོས་པ་དེ་ངོ་རྒོལ་བ་ཚོའི་རེ་འདུན་གལ་ཆེ་ཤོས་གཙོ་བོ་གཅིག་ཡིན་པས་ན་ཁོ་རང་དགོངས་ཞུ་བྱེད་ཀྱི་ཡིན་ཟེར་ཡག་གི་ཚིག་དེ་ཁ་ནས་ད་ལྟ་བར་དུ་ཐོན་མེད་པའི་གསར་འགྱུར་འདི་བཀོད་ཤག།

ཧོང་ཀོང་མི་མང་ནས་དམངས་གཙོ་དང་རང་དབང་གི་ཆེད་དུ་འཐབ་རྩོད་དེ་ཚོ་མཚམས་འཇོག་རྩ་བ་ནས་བྱེད་ཀྱི་མ་རེད་ཅེས་བཅས་གསལ་སྟོན་བྱེད་ཐུབ་པ་ཞིག་བྱུང་བ་རེད་བརྗོད་བཞག་ད་ག་ནང་བཞིན་ཁོ་རང་ནས་ལས་འགུལ་བ་ཞིག་གི་ངོས་ནས་ད་རེང་གི་ལས་འགུལ་དེ་ནང་མཉམ་ཞུགས་གནང་མ་ཐུབ་པ་དེ་ལ་ཡང་ཚོར་སྣང་སྐྱེངས་པོ་བྱུང་ཡོད་ན་ཡང། གཞོན་སྐྱེས་སློབ་ཕྲུག་ཚོའི་ངོ་རྒོལ་དང་ཐ་ན་ཁོ་རང་ལས་ལོ་ཆུང་བའི་སློབ་ཕྲུག་དེ་ཚོའི་ངོ་རྒོལ་ལས་འགུལ་གཞི་རྒྱ་ཆེན་པོ་དེ་འདྲ་བྱེད་པ་དང་ཉེན་རྟོག་པའི་འགྱིག་གི་མེ་མདའི་མདུན་ལ་ཡར་བསྐྱོད་ཐུབ་པའི་རྣམ་པ་དེ་ཚོའི་ཐོག་ནས་ཁོ་རང་ལ་ཡང་ཚོར་སྣང་ཆེ་ཤོས་དེ་ད་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་ཟེར་ཡག་དེ་ཕན་མེད་ཕྱིན་ཚར་བ་རེད་ཟེར་ཡག་གི་ཚོར་སྣང་བྱུང་ཡོད་ཅེས་ཅེས་ལན་འདེབས་བྱས་བཞག་ད་ག་ནང་བཞིན་ཉེས་ཅན་པ་རྩིས་སྤྲོད་ཀྱི་ཁྲིམས་གཞི་དེ་ཕྱིར་འཐེན་བྱེད་དགོས་རྒྱུ་དེ་ད་རེང་གི་ངོ་རྒོལ་བ་ཚོའི་ག་ཟེར་རེད། དགོས་འདུན་གཙོ་བོ་དེ་མ་ཡིན་པར་དགོས་འདུན་གཙོ་བོ་གཅིག་དེ་རྒྱ་ནག་གི་རྒྱབ་སྐྱོར་ཤུགས་ཆེ་ཡོད་པའི་ཧོང་ཀོང་གི་སྤྱི་ཁྱབ Carrie Lam དགོངས་ཞུ་དགོས་རྒྱུ་དེ་ཁོ་ཚོའི་གི་དགོས་འདུན་གཙོ་བོ་དེ་ཡིན་པས་དེ་མ་གྲུབ་པའི་བར་དུ་ངོ་རྒོལ་གྱི་ལས་འགུལ་དེ་ཚོ་མཚམས་འཇོག་བྱེད་ཀྱི་མེད་ཟེར་ཅེས་བརྗོད་བཞག་ད་ག་ནང་བཞིན། Carrie Lam། སྤྱི་ཁྱབ་ཀྱིས་ངོ་རྒོལ་བའི་ཐོག་ལ་དམག་མི་བཏང་བ་དེ་ཚོའི་ཐོག་ལ་དགོངས་སེལ་ཞུས་པ་དེ་ལ་ཡང་ཁོ་རང་ལ་ཡང་ཚོར་སྣང་ག་རེ་བྱུང་མེད་བཅར་འདྲི་ཞུས་པའི་སྐབས་སུ་ད། ཁོ་རང་གིས་དེ་ད། རྒྱལ་ཁབ་ཉི་ཤུའི་ལྷན་ཚོགས་ཤིག་འཚོགས་ལ་ཉེ་བའི་སྐབས་དེ་ཡིན་ཙང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ད་ག་ནང་བཞིན་རྒྱ་ནག་དམར་ཤོག་གཞུང་ལ་མཚན་སྙན་ལ་གནོད་གཞིའི་གནས་ཚུལ་ཞིག་བཟོ་གི་ཡོད་པར་བརྟེན་ནས་སྲིད་འཛིན་ཞི་ཅིན་ཕིང་ནས་སྤྱི་ཁྱབ་ལམ་གྱི་ཐག་གཅོད་དེ་ཚོ་ལ་ཡང་བསམ་ཚུལ་མི་འདྲ་ཞིག་བྱུང་ཡོད་སྲིད་ཀྱི་རེད། གང་ལྟར་ཧོང་ཀོང་མི་དམངས་ཀྱི་འཐབ་རྩོད་འདི་ནམ་ཡང་མཚམས་འཇོག་བྱེད་ཀྱི་མེད་ཅེས་ཅེས་བརྗོད་བཞག་ད་ག་ནང་བཞིན་ཁོ་རང་གིས་མཐའ་དོན་འདི་ལ་ཡང་ཧོང་ཀོང་མི་དམངས་ཚོས་ད་མུ་མཐུད་དེ་ཧོང་ཀོང་གི་ངོ་རྒོལ་ལས་འགུལ་དང་རང་དབང་དམངས་གཙོ་སྲུང་སྐྱོབ་ཀྱི་ལས་འགུལ་དེ་ཚོ་མཚམས་འཇོག་བྱེད་ཀྱི་མིན་པའི་རྣམ་པ་དེ་ཚོ་ད་རེས་གསལ་པོ་མི་མང་གིས་མཐོང་ཐུབ་པ་བྱུང་ཡོད་རེད་ལ་ཨ་ནི་ཧོང་ཀོང་གི་མི་འབོར་ས་ཡ་བདུན་ཡིན་པའི་ནང་ནས་ས་ཡ་གཉིས་ཙམ་གྱིས་ངོ་རྒོལ་ནང་མཉམ་ཞུགས་བྱེད་ཀྱི་ཡོད་པ་དེ་ཚོའི་ཐོག་ནས་ད་ཧོང་ཀོང་མང་ཚོགས་ཀྱི་དམངས་གཙོའི་ཐོབ་ཐང་ལ་འཐབ་རྩོད་ཀྱི་ག་ཟེར་རེད་དགོས་འདུན་ཟེར་ནས་མི་འདུག་དམ་བཅའ་དེ་ཚོ་མཚམས་འཇོག་བྱེད་ཀྱི་མེད་པ་དེ་གསལ་པོ་ཅིག་མཚོན་ཐུབ་བྱུང་ཡོད་རེད་ཅེས་གསུངས་འདུག། རེད་ད་ཧོང་ཀོང་གི་སྤྱི་ཁྱབ་འགན་འཛིན་ལིན་ཀྲིན་ཡོའེ་ངོ་ཁོ་རང་ད་ཅིག་ལས་གནས་འདི་དགོངས་པ་ཞུ་དགོས་གི་ཡིན་ཟེར་ནས་འབོད་སྐུལ་དྲག་པོ་རྒྱག་བཞིན་པ་དེ་ལ་ད་སྤྱི་ཁྱབ་འགན་ད་ལིན་ཀྲིན་ཡོའེ་ངོ་གི་བློ་འདོན་པ་ད་ཧོང་ཀོང་གི་ནང་གི་ཡང་ཅིག་མི་སྣ་གཙོ་བོ་ཅིག་ཁྲིན་ཀྲི་སི་ཟེར་བ་དེ་གིས་དེ་རིང་གཟའ་ཟླ་བའི་ཉིན་བརྙན་འཕྲིན་ཁང་ཞིག་ལ་བཅར་འདྲི་བྱས་པའི་སྐབས་སུ་ད་ཁྲིམས་གཞི་དེ་ནི་ཅིག་ཁྱོན་ཡོངས་ནས་ད་ཕམ་ཉེས་བྱུང་བ་དང་དེར་མ་ཟད་ད་ཆ་ཧོང་ཀོང་གི་མི་དམངས་ལ་འབོད་སྐུལ་བརྒྱབ་ནས་ད་ཧོང་ཀོང་གི་སྤྱི་ཁྱབ་འགན་འཛིན་ལ་ད་ཡང་བསྐྱར་གོ་སྐབས་ཤིག་སྤྲོད་དགོས་པ་གི་འབོད་སྐུལ་བརྒྱབ་འདུག་དེར་མ་ཟད་ད་ད་རུང་ཕྱི་ལོགས་ཀྱི་མི་སྣ་དེ་ཚོར་ད་ལིན་ཀྲིན་ཡོའེ་ངོ་ཁོ་རང་བཙན་པོ་བྱས་ནས་མར་གོ་གནས་ནས་མར་ཕབ་ཏུ་མ་བཅུག་ཟེར་ནས་དེ་འདྲ་ཅིག་བརྗོད་ཀྱི་འདུག་ད་ད་ལྟ་ནས་ལིན་ཁྲིན་ཁྲིན་ཀྲི་སི་ཟེར་བ་འདི་གི་བརྗོད་པ་ལྟར་ན་ད་ད་ཀྱི་ཧོང་ཀོང་གི་སྤྱི་ཁྱབ་འགན་འཛིན་ལིན་ཀྲིན་ཡོའེ་གིས་ད་ད་ནང་གི་ཅིག་འགྱོད་སེམས་དང། དེར་མ་ཟད་ད་ད་ཐེངས་ཀྱི་ལས་དོན་འདི་བརྒྱུད་ནས་ཅིག་ཉམས་མྱོང་ཆེན་པོ་ཞིག་བསགས་འདུག་ཟེར་ནས་བརྗོད་འདུག་ཡིན་ནའང་ད་རུང་ཁོང་གིས་མུ་མཐུད་དུ་བརྗོད་དོན་ལ་ད་འདས་པའི་ལོ་གཉིས་ཀྱི་རིང་ལ་ད་ལིན་ཀྲིན་ཡུའེ་ངེ་ཟེར་བའི་འགོ་ཁྲིད་འདི་ཡིས་ཅིག་ཧོང་ཀོང་མི་མང་གི་ཆེད་དུ་ལས་ཀ་མང་པོ་ཞིག་བསྒྲུབས་ཡོད་པ་དང་དེས་མི་མང་པོ་ཞིག་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་རྐྱེན་གྱིས་ད་ད་ཐེངས་ཀྱི་དོན་དག་འདི་གཅིག་པོ་ལ་བསམ་བློ་མ་བཏང་ཡ་བྱས་ནས་ལོ་གཉིས་ཀྱི་དེ་ལ་བསམ་བློ་བཏང་རོགས་ཟེར་ནས་བསྐུལ་འདུག་དེར་མ་ཟད་ཁྲེན་ཀྲི་སི་བརྗོད་པ་ལྟར་ན་ད་ད་ད་ལྟ་གཅིག་དུས་ཚོད་ཀྱི་ཆ་ནས་བཤད་ན་ད་ཁྲིམས་གཞི་གསར་པ་འདི་ལ་གྲོས་ཚོགས་ཀྱི་ནང་དུ་ཅིག་བསྐྱར་དུ་ད་ཞིབ་འཇུག་བྱ་རྒྱུ་གི་དུས་ཚོད་ཀྱི་ཆ་ནས་ད་ཁྲིམས་བཟོ་ལྷན་ཁང་གི་ལོ་འདི་གི་དུས་ཚོད་འདི་རྫོགས་གི་ཡོད་ཙང་ད་ཡང་བསྐྱར་བསྐྱར་ལོག་བྱ་ཡག་གི་དུས་ཚོད་ད་མེད་པ་དང་དེ་ལ་བརྟེན་ནས་ད་ད་ལས་དོན་འདི་པོ་འདི་ཅིག་ཁྱོན་ཡོངས་ནས་ད་རྫོགས་ཟིན་པ་རེད་ཟེར་ནས་དེ་འདྲ་ཞིག་ར་ཁོ་རང་གིས་བརྗོད་འདུག། ལགས་སོ་ད་སྤྱི་ཡོངས་ནས་ད་རེས་ཀྱི་ཧོང་ཀོང་ནང་གི་ངོ་རྒོལ་གྱི་ལས་འགུལ་དེ་ཚོ་ནི་ཐོག་མར་ད་ཧོང་ཀོང་གི་ས་གནས་སྲིད་གཞུང་ནས་མ་འོངས་པ་ལ་ཧོང་ཀོང་ནང་ལ་ཡང་ནག་ཉེས་ཅན་གྱི་མི་དེ་ཚོ་རྒྱ་ནག་གཞུང་ལ་ཕར་རྩིས་སྤྲོད་བྱེད་རྒྱུའི་ཁྲིམས་གཞི་ཞིག་ལ་ཡང་བགྲོ་གླེང་བྱེད་རྒྱུ་ཡིན་པས་གོང་དེ་ལ་ད་མང་ཚོགས་ཀྱིས་ཁྲིམས་གཞི་དེ་མར་ཕྱིར་འཐེན་བྱེད་རྒྱུ་དང་མེད་པ་བཟོ་རྒྱུའི་ཆེད་དུ་ངོ་རྒོལ་གྱི་ལས་འགུལ་སྤེལ་བ་དེ་འདྲ་ཅིག་ཆགས་ཡོད་རེད། ཧོང་ཀོང་ནང་གི་ཁྲིམས་གཞི་དེ་གལ་སྲིད་གཏན་འབེབས་བྱུང་བ་ཡིན་ན། ད་འབྲེལ་ཡོད་མི་མང་པོ་ཅིག་ལ་ཡང། ཉེས་མེད་ཉེས་འཛུགས་ཀྱི་ཐོག་ནས་ད། ཁྲིམས་འགལ་གྱི་བྱ་སྤྱོད་སྤེལ་མཁན་ཡིན་པ་ལ་ཡང་ཁྲིམས་ཐག་བཅད་རྗེས་ཨ་ནེ་རྒྱ་ནག་གཞུང་ལ་ཕར་རྩིས་སྤྲོད་བྱེད་སྲིད་པའི་ཉེན་ཁ་དེ་འདྲའི་མཐོང་རྗེས་ཨ་མང་ཚོགས་ཀྱིས་ངོ་རྒོལ་ལས་འགུལ་སྤེལ་བ་དེ་འདྲའི་ཆགས་ཡོད་རེད། ངོ་རྒོལ་གྱི་ལས་འགུལ་སྤེལ་མཁན་དེའི་ནང་ལ་ཧོང་ཀོང་གི་ད་སྤྱིར་བཏང་གི་ཡུལ་མི་གཙོ་བོ་མ་ཚད་པའི་ད་དུང་ད་ཕྱི་རྒྱལ་གྱི་ཚོང་པ་ལ་སོགས་པ་མང་པོ་ཅིག་ལ་བློ་འཚབ་ཡོང་གི་ཡོད་པའི་རྐྱེན་གྱིས་ཕྱི་རྒྱལ་གྱི་ཚོང་པ་ལ་སོགས་པའི་མི་སྣ་ཡང་མང་པོ་ཅིག་ད་ངོ་རྒོལ་གྱི་ལས་འགུལ་དེ་ཚོའི་ནང་མཉམ་ཞུགས་གནང་པའི་གནས་ཚུལ་དེ་འདྲ་བྱུང་ཡོད་རེད་ད་ཁོང་ཚོས་ད་ཧོང་ཀོང་ནང་དེ་གོང་ལ་ཡང་ཧོང་ཀོང་ནང་གི་དེབ་ཚོང་ཁང་ཞིག་གི་མི་སྣ་མང་པོ་ཅིག་རྒྱ་ནག་གཞུང་ནས་རྒྱ་ནག་ནང་བཙན་ཁྲིད་བྱས་དེ་ནས་ཁྲིམས་ཐག་བཅད་པ་སོགས་ཀྱི་གནས་ཚུལ་བྱུང་ཡོད་དུས་ཙམ་པ། མི་དེ་ཚོ་ཕྱི་རྒྱལ་གྱི་ཡུལ་མི་ཡིན་པ་ལ་མ་ལྟོས་པར་རྒྱ་ནག་ནང་ལ་ཡང་བཙན་ཁྲིད་དང་ཁྲིམས་ཐག་བཅད་པ་ཡིན་དུས་ད་རེས་ཀྱི་ཁྲིམས་འཆར་དེ་དངོས་སུ་གཏན་འབེབས་བྱུང་བ་ཡིན་ན་མ་འོངས་པར་ད་ཕྱི་རྒྱལ་གྱི་ཚོང་པ་ལ་སོགས་པ་ད་ཕྱི་རྒྱལ་གྱི་ཡུལ་མི་ཡིན་པ་ཡིན་ནའི་དཀའ་ངལ་འཕྲད་སྲིད་ཡག་གི་དོགས་པ་དེ་འདྲ་ཞིག་གི་འོག་ལ་ཡང་ངོ་རྒོལ་ཤུགས་ཆེན་པོ་བྱས་པ་དེ་འདྲ་བྱུང་འདུག། ད་ལྟ་རང་དེ་ཨ་རིའི་ནང་གི་གསར་ཤོག་གྲགས་ཅན་ནིའུ་ཡོར་ཀ་ཐཱིམ་ཟི་ནང་ནིའུ་ཡོག་དུས་བབ་ཀྱི་སྟེང་དུ་གནས་ཚུལ་བཀོད་པ་ལྟར་ན་ཁོང་ཚོས་རྒྱ་ནག་གི་སྟེང་ང་ཅིག་ཉམས་ཞིབ་བྱ་མཁན་མཁས་པ་ཞིག་ལ་བཅར་འདྲི་བྱས་པའི་སྐབས་སུ་ད་ཁོང་གིས་བརྗོད་པ་ལྟར་ན་འདི་ཞི་ཅིན་ཕིན་འདྲ་བོ་ཡིན་ན་རྒྱ་ནག་གི་ནང་དུ་ཅིག་དོན་དག་ག་རེ་ཞིག་བྱུང་བ་ཡིན་ན་ཡང་ཁོ་རང་གིས་ལམ་སང་དེ་གི་མགོ་མ་ར་མནན་ནས་ཅིག་ཁོ་རང་འགོ་ཁྲིད་དྲག་པོ་དང་ཅིག་དབང་ཆ་ཆེན་པོ་ཞིག་ཏུ་མཐོང་གི་ཡོད་ན་ཡང་ད་ཐེངས་ད་ཧོང་ཀོང་གི་གནད་དོན་འདི་གའི་ཐད་ནས་ཁོ་རང་གིས་དུས་ཚོད་ད་ར་ཐག་གཅོད་ཐུབ་ཀྱི་མེད་པ་དང་ཁོ་རང་ཡང་ཅིག་ཅི་བྱ་གཏོལ་མེད་དུ་གྱུར་ཡོད་པའི་རྐྱེན་གྱིས་ད་ཁོ་རང་གི་རྣམ་པ་དེ་ལ་རྒྱལ་སྤྱིའི་སྟེང་ནས་ཡང་ཅིག་རྣམ་པ་མ་འདྲ་བ་ཞིག་མཐོང་གི་འདུག་ཟེར་ནས་བཀོད་འདུག་དེ་བཞིན་དུ་ད་ཧོང་ཀོང་མི་མང་གི་རྒྱབ་སྐྱོར་ཆེད་དུ་ཨ་རིའི་གྲོང་ཁྱེར་ནིའུ་ཡོརཀ་ནང་དུ་ཡོད་པའི་རྒྱ་མི་མང་པོ་ཞིག་ཀྱང་ཡང་གཟའ་ཉི་མའི་ཉིན་འདུ་འཛོམས་བྱས་ཏེ་ཡང